སེམས་བསྐྱེད་ཀྱི་སྒོ་ནས་ཆོས་འབྲེལ་གསུང་ཆོས་སྩལ་གནང་གཏན་འཁེལ་ཡོད་འདུག་ལ། དེའི་རྗེས་ཕྱི་ཟླ་བཅུ་གཅིག་པ་གི་ནང་རྒྱ་གར་ལྷོ་ཕྱོགས་ཁུལ་དུ་ཆིབས་བསྒྱུར་གྱིས་ཕྱི་ཟླ་བཅུ་གཅིག་པ་ཡི་ཚེས་ཉི་ཤུ་རྩ་དྲུག་གི་ཉིན། སེར་སྨད་གྲྭ་ཚང་དུ་ལམ་གཙོ་རྣམ་གསུམ་གྱི་སྒོ་ནས་ཆོས་འབྲེལ་དང་ཕྱི་ཟླ་བཅུ་གཉིས་པ་ཡི་ཚེས་གསུམ་གི་ཉིན། སེར་བྱེས་གྲྭ་ཚང་དུ་སྒྲོལ་དཀར་ཡེ་ཤེས་འཁོར་ལོ་ཡི་རྗེས་གནང།

བྱས་ཙང་ད་སོག་པོ་དང་བོད་བར་ལ་ཡ་ད་ང་རང་ཚོ་ད་བྱས་ཙང་ད་ལོ་རྒྱུས་ཐོག་ནས་ད་ང་ཚོ་ལོ་བརྒྱ་ཕྲག་མང་པོ་རིང་ད་ང་ཚོ་འབྲེལ་བ་བྱེད་ཡོད་རེད་ད་ཡིན་ན་ལ་བར་སྐབས་ཅིག་ལ་ཡ་ང་ཚོ་དེ་འབྲེལ་བ་དེ་ད་ཉམས་ཆག་བྱེད་ཕྱིན་པ་རེད་དུས་རབས་ཉི་ཤུ་ནང་ལ་ཡ་ཨེ་ཕྱིས་སུ་ང་ཚོ་ཡ་སླར་གསོ་འགྲོ་བའི་སྐབས་དེ་ལ་ཡ་ང་ར་ཨེ་དེ་ད་དེ་སོག་པོ་ལ་བསྡད་བྱས་ད་ལོ་གཅིག། ཟླ་བ་ཅི་དྲུག་བ་རེད། དེ་ནང་ལ་ཡ་ད་ངས་ག་རེ་གི་ད་ཚོར་བ་ག་རེ་བྱུང་སོང་ཟེར་ན། མི་མང་མང་པོ་ཅིག་ད་སྐྱབས་མགོན་རིན་པོ་ཆེ་ཆོས་ཕྱོགས་ཀྱི་དབུ་ཁྲིད་ཅིག་ད་ཨེ་ནས་ནང་པའི་གི་དབུ་ཁྲིད་སྙན་གྲགས་ཅན་ཅིག་ཡིན་པ་ཅིག་མ་གཏོགས་ཅི་ད། སྐུ་ཚེ་གི་ད་ཅི་མཛད་འཕྲིན་ག་རེ་བསྐྱངས་ཡོད་མེད་དེ་དེ་འདྲའི་ཐོག་ལ་ཡ། ཤེས་མཁན་དེ་ཧ་ཅང་གི་དཀོན་པོ་འདྲ་པོ་ཞིག་མཐོང་བྱུང། དེའི་རྒྱུ་མཚན་ལ་བལྟས་བྱས་ནི་ང་རང་ཚོ་འདུག་ས་དང་སྐུ་པར་གྱི་འགྲེམས་སྟོན་དང་ནི་གློག་བརྙན། གཟིགས་འབུལ། གཟིགས་འབུལ་ཞུ་བའི་འདུ་འཛོམས་ཀྱི་ཆེད་དུ་ནི་ཡ་ད་ང་ཚོ་འདུག་ས་གོ་སྒྲིག་བྱས་ན་ཕན་ཐོགས་ཡོང་ས་རེད་བསམ་ཚུལ་འདྲ་པོ་ཞིག་བྱུང་བ་རེད།
ཡང་བོད་པའི་གཞོན་སྐྱེས་ཚེ་རིང་དབང་རྒྱལ་ལགས་ཀྱིས་མང་ཚོགས་ཀྱི་ཁྲོད་ནས་བོད་པའི་སྐད་ཡིག་ལ་དོ་སྣང་ཉམས་ལེན་དང་སློབ་གསོ་གོང་འཕེལ་གྱི་ཆེད་དུ་སོ་སོ་ཡི་ཟ་ཁང་གི་མེ་ནུ་འམ་ཟས་རིགས་འདྲ་མིན་ཨང་གྲངས་དང་དེ་དག་གི་རིན་གོང་བཀོད་ས་ཡི་ཐོ་གཞུང་དེ་དབྱིན་ཡིག་དང་བོད་ཡིག་གཉིས་ཀྱི་ནང་ནས་བཀོད་ཡོད་འདུག་དེ་ཡང་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་གི་ནང་ལ་གནས་སྡོད་བོད་པའི་གཞོན་སྐྱེས་ཚེ་རིང་དབང་རྒྱལ་ལགས་ཀྱིས་མང་ཚོགས་ཁྲོད་བོད་ཀྱི་སྐད་ཡིག་དོ་སྣང་ཉམས་ལེན་དང་ལྷག་པར་དུ་སོ་སོ་ཡི་ཐུན་མོང་མ་ཡིན་པ་ཡི་སྐད་ཡིག་ལ་དགའ་ཞེན་དང་བོད་པའི་སྐད་ཡིག་དེ་བཞིན་གལ་ཆེ་དོན་ཆེ་ཞིག་ཏུ་བརྩི་བའི་གི་ཐོག་ནས་ཁོ་རང་གི་ཟ་ཁང་གི་མེ་ནུ་འམ་ཟ་མ་ཡི་རྣམ་གྲངས་དང་དེ་དག་གི་རིན་གོང་བཀོད་ས་ཡི་ཐོ་གཞུང་དེ་དབྱིན་ཡིག་དང་བོད་ཡིག་གཉིས་ཀྱི་ཐོག་ནས་བཀོད་ཡོད་སྐོར་ཁོང་གིས་ངོ་སྤྲོད་གནང་ཡོད་པ་རེད།

ཡང་ཁོང་གིས་མ་འོངས་པར་བཙན་བྱོལ་གྱི་ནང་ལ་ཡོད་པའི་བོད་མི་ཚང་མ་གིས་སོ་སོ་ཡི་ཚོང་ཁང་དང་ཟ་ཁང་སོགས་ཀྱི་སྒོ་བྱང་དེ་བོད་ཡིག་གི་ནང་ལ་བཀོད་པ་ལ་རེ་བ་བྱེད་ཀྱི་ཡོད་པ་རེད།
བྱུང་ན་ང་རང་ཚོ་བོད་མི་ཡོངས་ཀྱིས་ཚང་མས་ཀྱིས་བྱེད་ཐུབ་ན་དེ་ང་རང་ཚོའི་ལས་འགན་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་རང་ང་རང་ཚོའི་སྐད་དང་ཡི་གེ་ལས་དེ་ང་རང་ཚོ་སྤྱི་བཏང་གི་ཆ་བཞག་པ་ཡིན་ན་ང་རང་ཚོ་ད་ཀ་ཐོར་གང་བཟོ་དེ་གོང་ས་མཆོག་ལ་ང་རང་ཚོ་ཡི་དམ་བཅའ་ཞིག་བཞག་ཡོད་རེད་སྐད་དང་ཡི་གེ་དེ་བྱེད་ན་ང་རང་ཚོ་ད

ཡང་ཉིན་ལྟར་རེར་ཁོ་རང་གི་ཟ་ཁང་གི་ནང་ལ་ཡོང་མཁན་བོད་རིགས་དང་འབྲས་ལྗོངས་ཀྱི་ནང་གི་མི་རིགས་མང་པོ་ཞིག་གིས་ཁོང་གིས་ཟ་ཁང་གི་ཁ་བྱང་དང་ཐོ་གཞུང་བོད་ཡིག་གི་ཐོག་ནས་བཀོད་པ་ལ་དགའ་མོས་དང་བསྔགས་བརྗོད་བྱེད་བཞིན་ཡོད་པ་འགྲེལ་བརྗོད་གནང་ཡོད། ཡིན་ན་ཡང་ལ་ཆེན་ལ་ཆུང་གི་ཁོང་ཚོ་ཡོང་བས་ན་ཁོང་ཚོ་ད་རུང་དགའ་བྱེད་ཀྱི་འདུག་ལ། ང་རང་ཚོ་བོད་ཡིག་ཅིག་རེད་ལབ་ནས་ཁོང་ཚོ་དཔེ་དགའ་བོ་གནང་གི་འདུག་ད་ལྟ་ཁ་སང་དེ་ལ་ལ་ཆེན་ཡིན་པ་འདྲ་བས་ལ་ཆེན་གྱིས་དེ་སྤོས་ཕན་ཨེ་མ་རྙིང་པ་སྤོས་ཕན་ཕུལ་དེ་དེ་ལ་ཕེབས་སོང།

སྤྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་གཅིག་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ། ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐུགས་དགྱེས་ཚོར་ཆེན་པོ་ཡིས་སྤྱི་ཁྱབ་བློན་ཆེན་ཁོང་དང་མཇལ་མོལ་གནང་སྟེ། དེང་སྐབས་འཛམ་གླིང་སྟེང་ནང་པའི་གཞུང་ལུགས་ཀྱི་སེམས་ཁམས་རིག་པའི་ལྟ་གྲུབ་སྐོར་ལ་དོ་སྣང་གསར་པ་ཞིག་ཡོང་གི་ཡོད་པས་ནང་ཆོས་ནི་འཛམ་གླིང་སྤྱི་ཡི་སེམས་ཁམས་བདེ་ཐང་དང་འབྲེལ་བ་ཡོད་པ་གསལ་པོ་མཚོན་འདུག་ཅེས་བཀའ་གནང་འདུག། སྤྱི་ཡི་སེམས་ཁམས་རིག་པ་དང་འབྲེལ་བའི་དེ་འབྲེལ་གྱི་ལྟ་གྲུབ་སྐོར་ལ་དོ་སྣང་གསར་བ་ཞིག་ཡོང་གི་ཡོད་པའི་མཚན་གཞི་ཐོག་ནས་སེམས་ཁམས་རིག་པ་དང་འབྲེལ་ནས་ནང་ཆོས་ཀྱི

ཆིབས་བསྒྱུར་མཐའ་མ་དེ་ཉིས་སྟོང་བཅུ་གསུམ་ལོར་བསྐྱངས་ཡོད་པ་དང། ད་རེས་མཇལ་མོལ་སྐབས ྋགོང་ས་མཆོག་གིས། རིང་མིན་མགོན་པོ་གང་ཉིད་མཆོག་མངའ་སྡེའི་ནང་ཆིབས་བསྒྱུར་མཛད་སྐབས་ཁུལ་དེར་ཆོས་གྲོགས་རྙིང་པ་ཚོ་དང་ཐུག་འཕྲད་ཡོང་བའི་ཐུགས་རེ་ཡོད་པ་བཀའ་གནང་བ་དང་ཆབས་ཅིག། More and more scientists also now showing interest. ནང་ཆོས་ནི་རིག་པའི་ལམ་ནས་དཔྱད་པ་བྱེད་རྒྱུ་ཡོད་པའི་ཆོས་ལུགས་ཤིག་ཡིན་པས་ནུབ་ཕྱོགས་ཀྱི་ཚན་རིག་པའི་ཁྲོད་དོ་སྣང་བྱེད་མཁན་ཇེ་མང་དུ་འགྲོ་བཞིན་ཡོད་པའི་ཁར། སེམས་ཚོར་དང་ནང་སེམས་ཞི་བདེ་ཡོང་བ་ལ་དམིགས་བསལ་དོ་སྣང་བྱེད་ཀྱི་ཡོད་པར་བརྟེན་ནང་ཆོས་ནང་དེ་དག་སྐོར་ཧ་ཅང་གི་གཏིང་ཟབ་པོ་གསུངས་ཡོད་པ་བཀའ་བསྩལ་འདུག། འདི་གའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འབྲེལ་ཡོད་མི་སྣ་ཞིག་གིས་ཁུངས་ལྡན་གནས་ཚུལ་ངོ་སྤྲོད་གནང་བར་གཞིགས་ན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་མངའ་སྡེའི་ནང་རིང་མིན་སྤྱི་ཟླ་བཅུ་པའི་ཚེས་བཅུ་ནས་བཅུ་བཞི་བར་ཉིན་གྲངས་ལྔའི་རིང་ཆིབས་བསྒྱུར་གནང་གི་ཡོད་འདུག། ཡང་འབྲས་ལྗོངས་མངའ་སྡེ་ཡི་གཞུང་འབྲེལ་ངོ་དེབ་སྟེང་གནས་ཚུལ་སྤེལ་བའི་ནང། མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་མཆོག་ནས་འབྲས་ལྗོངས་མི་དམངས་ཡོངས་ཀྱི་ཚབ་ཞུས་ཏེ། ྋགོང་ས་ཏཱ་ལའི་བླ་མ་མཆོག་ལ་མངའ་སྡེ་ཡི་ནང་ཆིབས་བསྒྱུར་གནང་རྒྱུ་ཡི་གསོལ་འདེབས་ཞུས་པ་བཞིན་མགོན་པོ་གང་ཉིད་མཆོག་སྤྱི་ཟླ་བཅུ་པའི་ནང་ཆིབས་བསྒྱུར་གནང་རྒྱུ་ཡི་བཀའ་བཞེས་བཟང་པོ་ཐོབ་ཡོད་པ་བཀོད་འདུག་ཡང་དེ་དང་ཕྱོགས་མཚུངས་འབྲས་ལྗོངས་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་མཆོག་གིས་སྒེར་གྱི་ངོ་དེབ་སྤྱི་ཚོགས་དྲ་ལམ་སྟེང་གནས་ཚུལ་སྤེལ་བའི་ནང། དེ་རིང་འཛམ་གླིང་ཞི་བདེའི་ཉིན་མོ་དང་སྟབས་བསྟུན། ྋགོང་ས་ཏཱ་ལའི་བླ་མ་མཆོག་དང་མཇལ་མོལ་གྱི་གོ་སྐབས་བྱུང་བར་དགའ་ཚོར་ཆེན་པོ་བྱུང་ཞེས་དང། ྋགོང་ས་ཏཱ་ལའི་བླ་མ་མཆོག་གིས་དུས་རྟག་ཏུ་འབྲས་ལྗོངས་པ་རྣམས་ལ་ཐུགས་བརྩེ་བ་ཆེན་པོ་གནང་མུས་ཡིན་པ་ནི་འབྲས་ལྗོངས་པ་ཡོངས་ཀྱི་བསོད་ནམས་ཡིན་པ་སོགས་འཁོད་འདུག་གཞན་ཡང་ད་རེས་མཇལ་ཁའི་སྐབས་འབྲས་ལྗོངས་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་སྐུ་ཞབས Prem Singh Tamang ལྷན་དུ་མངའ་སྡེ་དེ་ཉིད་ཀྱི་བློན་ཆེན་བསོད་ནམས་བླ་མ་དང་སྤྱི་ཁྱབ་དྲུང་ཆེ་ཚུད་པའི་མངའ་སྡེ་ཡི་དཔོན་རིགས་མཐོ་གྲས་ཁག་ཅིག་མཇལ་བཅར་ཞུས་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

རྒོལ་ལན་སློག་རྒྱུ་ཡིན་ལུགས་གསུངས་ཡོད་འདུག་དེ་ཡང་ཨ་རིའི་སྲིད་འཛིན་ཇོ་བའི་དན་མཆོག་གིས་འཛམ་གླིང་གི་དབུ་ཁྲིད་རྣམས་ལ་གསུངས་དོན་ཨ་མི་རི་ཀ་ཡི་ངོས་ནས་རྒྱ་ནག་དང་འཁོན་འཛིན་བྱ་རྒྱུ་ཡི་འདོད་པ་མེད། ཡིན་ན་ཡང་ཁོང་གི་སྲིད་སྐྱོང་གི་ངོས་ནས་འགན་ཁུར་ཡོད་པའི་གི་ཐོག་ནས་དོ་དམ་བྱ་ཐབས་འཚོལ་བཞིན་ཡོད་བཙན་འཛུལ་དང་འཇིགས་སྐུལ་ལ་ཨ་མི་རི་ཀ་གིས་རྒོལ་ལན་སློག་རྒྱུ་ཡིན་ལུགས་གསུངས་ཡོད་པ་རེད། དེ་ཡང་ཨ་རིའི་སྲིད་འཛིན་ཇོ་བའི་དན་མཆོག་གིས་ཕྱི་ཚེས་བཅུ་དགུ་གི་ཉིན། ཚོགས་ཞུགས་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་གསུམ་ཡོད་པའི་གྱི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆེན་གྱི་ཐོག་ལ་གསུང་བཤད་གནང་བའི་གྱི་སྐབས་ཁོང་གི་དབང་འཛིན་གྱི་འོག་གི་སྲིད་གཞུང་གི་ངོས་ནས་ང་ཚོས་ཐུན་མོང་གི་འབད་བརྩོན་བྱས་པ་བརྒྱུད་དེ་གཞི་ནས་གོང་འཕེལ་འགྲོ་ཐུབ་པའི་གྱི་གནད་དོན་གྱི་ཐད་ལ་རྒྱ་ནག་དང་མཉམ་ལས་བྱ་རྒྱུ་ཡི་གྲ་སྒྲིག་ཡོད་ཅེས་དང། ད་དུང་ཁོང་གིས་ང་ཚོས་རྒྱ་ནག་གི་སྐོར་ལ་གླེང་བའི་སྐབས་སུ་ང་རང་གིས་གསལ་སྟོན་བྱ་རྒྱུ་ཞིག་ནི། ང་ཚོས་འགན་ཁུར་ཡོད་པའི་གྱི་སྒོ་ནས་ཕྱོགས་གཉིས་བར་འཕྲད་པའི་གྱི་དཀའ་ངལ་སེལ་ཐབས་འཚོལ་ནས་ཡུལ་གྲུ་གཉིས་བར་གྱི་དཀའ་རྙོག་དེ་གདོང་ཐུག་དང་འཁྲུག་ཟིང་དུ་འགྱུར་མི་དགོས་པའི་གྱི་རེ་བ་བྱེད་བཞིན་ཡོད་ཅེས་སོགས་གསུངས་ཡོད་པ་རེད། ཡང་རྒྱ་ནག་གཞུང་གིས་བོད་ཀྱི་ཇོ་མོ་གླང་མར་རི་འཛེགས་གནང་མཁན་གྱི་ཨ་མེ་རི་ཀ་ཡི་རི་འཛེགས་པ་གྲགས་ཅན་གཅིག་དང་པར་རིས་གནང་མཁན་བོད་ནང་ཕེབས་བཅུག་མེད་པའི་གནས་ཚུལ་འདུག་དེ་ཡང་རྒྱ་ནག་གཞུང་གིས་ཨ་རིའི་རི་འཛེགས་པ་གྲགས་ཅན་ཁོན་རཌ་ཨང་ཀར་དང་ཇི་མི་ཆིན་རྣམ་གཉིས་བོད་ནང་ཕེབས་བཅུག་མེད་པ་ལས་དེ་མིན་གྱི་བལ་ཡུལ་དང་ཨ་མེ་རི་ཀ་ཡི་ནང་ནས་ཡིན་པའི་རི་འཛེགས་པ་ཁག་ཅིག་ལས་གྲུབ་པའི་གྱི་རི་འཛེགས་ཚོགས་ཆུང་ཞིག་ལ་ཆོག་མཆན་སྤྲད་ནས།

རྒྱ་ནག་གཞུང་གི་བཙན་གནོན་འོག་བོད་ནང་མི་སྣ་གར་སོང་ཆ་མེད་དུ་འགྱུར་བ་ཡིན་པའི་གནས་སྟངས་སྙན་སེང་ཞུས་ཡོད་པའི་སྐོར་ཡུ་རོབ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བཀྲས་མཐོང་དབང་པོ་ལགས་ཀྱིས་མུ་མཐུད་དུ་གསུངས་བྱུང། ཁའེ་ཁོ་རང་གིས་ད་རེས་བཀའ་མོལ་གནང་ཡོད་འདུག་ག་རེ་སྐོར་བཀའ་མོལ་གནང་ཡོད་རེད་ཟེར་ན། ཨེ་ནི། ད་གར་སོང་ཆ་མེད་ཆགས་པའི་བོད་མི་བཅུ་དྲུག་གི་ཨེ་ནི་གནས་སྟངས་དེ། ག་འདྲས་ཆགས་བསྡད་ཡོད་པ་དང་མཉམ་འབྲེལ་རྒྱལ་ཚོགས་ཀྱིས་འདི་གའི་ཚོགས་ཆུང་དེ་ཚོགས་ནས་ཨེ་ནི་དེ་ཞིབ་འཇུག་གནང་དགོས་འདུག་ཅེས་གསུངས་ཡོད། དེ་ནས་གཉིས་པ་ཅིག་ད་ལྟ་མེ་ལ་ནི་བློན་ཌེལ་ཁོ་རང་གིས་ག་རེ་སྐོར་བཀའ་མོལ་གནང་ཡོད་ཟེར་ན། བོད་ནང་ལོགས་ལ་ཅིག་རྒྱ་ནག་ལ་མར་ཁྲིད་ཨེ་ནི་མི་ཚོ་ལ་ཡ་ག་རེ་སྤྲད་ཨེ་ནི་སློབ་སྦྱོང་བལྟས་བལྟས་སུ་བསྡད་ཡོད་ཟེར་འབྲོག་ས་ཁག་འདྲ་བ་ནས་དང་བོད་ས་ཆུ་མང་པོ་ཅིག་ནས་སྤུ་གུ་གཞོན་གཞོན་མར་ཁྲིད་ཨེ་ནི་བརླག་འགྲོ་པའི་གནས་ཚུལ་བྱུང་སྐོར་དེ་འདྲས་འདུག་ག་ད་འདི་ག་ཚིག་ནས་འདི་སེམས་ཁྲལ་ཞེ་དྲག་འདུག།

ད་རེས་ཀྱི་གནད་འགག་ཆགས་པའི་རྒྱུ་མཚན་གཙོ་བོ་གཅིག་ག་རེ་ཞུས་ན་ཨེ་ནི་རྗེས་མའི་ལོ་ནང་ལ་ཨེ་ནི་རྒྱ་ནག་ཐོག་ལ་མཉམ་འབྲེལ་རྒྱལ་ཚོགས་དེ་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ཨེ་ནི་ཞིབ་འཇུག་ཡིག་ཆ་གང་ཆད་མཐར་ཕྱིན་པ་ཅིག་ཡང་བསྐྱར་གནང་གི་ཡོད་རེད་ད་དེ་ལོ་བཞི་བཞི་ལྔ་ལྔ་ནས་གནང་གི་ཡོད་རེད་ཨེ་ནི་ད་རེས་དེ་རྒྱ་ནག་དེ་རེས་མོས་འཁེལ་ཡོད་དེ་འདྲའི་འདུག་ག་ད་ལྟ་དེ་མ་ཡོང་སྔོན་དེ་གང་ཐུབ་ཐུབ་བོད་པའི་གནས་ཚུལ་བོད་རྒྱ་འདྲེ་བཤད་ཡག་དེ་གནད་འགག་རེད་ཞེས་ཞུ་ཡག་ཡིན།

ཆོས་རིག་ལས་ཁུངས་ཀྱི་ལས་བསྡོམས་ཐོག་གཞུང་འབྲེལ་བགྲོ་གླེང་དབུ་འཛུགས་གནང་འདུག་པ་དང། བོད་ནང་གི་ཛ་དྲག་གནས་སྟངས་དང་འབྲེལ་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། བདེ་སྲུང་ལས་ཁུངས་བརྒྱུད་ནས་བཀའ་ཤག་གིས་བོད་ནང་ཛ་དྲག་གི་གནས་སྟངས་ལ་རྟོག་ཞིབ་བྱེད་དགོས་པ་དང། བོད་ནང་གི་གནས་ཚུལ་དེ་དག་འཛམ་གླིང་ལ་མཁོ་སྤྲོད་བྱེད་བསྡད་ཡོད་ཅེས་གསུངས་གནང། ད་བོད་ནང་ལོགས་ཀྱི་ཛ་དྲག་གནས་སྟངས་བཀའ་ཤག་གིས་དུས་རྒྱུན་དུ་ནས་རྟོག་ཞིབ་བྱེད་བསྡད་ཀྱི་ཡོད། བདེ་སྲུང་གི་བརྒྱུད་ནས་གནས་ཚུལ་གང་ཤེས་ཤེས་གང་ཐུབ་ཐུབ། འདི་གའི་འདི་ཨ་ནི་སྲིད་བྱུས་ཉམས་ཞིབ་ཁང་ནས་ག་ཚོད་ཐུབ་ཐུབ་ཅིག་གིས་དཔྱད་ཞིབ་བྱེད་ཡ་དང་ཨ་ནི་ཕྱི་དྲིལ་ལས་ཁུངས་ཀྱི་བརྒྱུད་ནས་འཛམ་བུ་གླིང་གི་བརྒྱུད་ལ་ཡ་ཁྱབ་བསྒྲགས་བྱེད་ཡ་དེ་རེད། དེའི་ལས་འགན་དེ་བཀའ་ཤག་གིས་ང་ཚོས་ཀྱི་ནུས་པ་ལ་དཔག་པའི་གནས་ཚུལ་བསྒྲུག་དགོས་ཡ་བསྒྲུག་དཔྱད་ཞིབ་བྱེད་དགོས་ཡ་བྱེད་ཨ་ནི་སྐབས་ག་དུས་ག་རེ་བྱེད་དགོས་ཀྱི་འདུག་དེ་གའི་འདི་ཆ་ཚང་བཅས་ཀྱི་ཞུས་དང་ཞུ་བཞིན་པ་ཡིན།

དུ་ཕྱིར་མ་བཀོད་དུ་ཚངས་པ་རེ་རེར་རེ་བཞིན་བཞུགས་མོ་འོ་བྱས་ཕྱོགས་ཡོངས་ནས་བཤད་པ་ཡིན་ན། གང་ལྟར་བོད་ནང་ལོགས་ལ་ཡང་དྲ་མིག་ལྟ་བུའི་གི་འཛིན་སྐྱོང་དང་པོ་དང་གཅིག་གཅིག་ལ་ཡང་སོ་ལྟ་བྱེད་རུ་བཅུག་ནས་བོད་ནང་ལོགས་ཀྱི་བོད་མི་དེ་ག་དེ་ཆབ་སྲིད་ཀྱི་ལས་འགུལ་གང་ཡང་སྤེལ་ཡ་མེད་པའི་གནས་བབ་དེ་འདྲ་ཅིག་ལ་ཡར་གྱུར་ཡོད་པ་འདི་འཛམ་བུ་གླིང་གིས་མཁྱེན་ཐུབ་པ་བཟོ་དགོས་དེ་ང་ཚོས་འགྲེལ་བཤད་རབ་དང་རིམ་པ་ཞུས་ཡོད་ལ་ད་ལྟ་ཡིན་ནའི་ཞུ་བསྡད་ཀྱི་ཡོད་ག་རེ་ཟེར་ན། དྲི་བ་གཅིག་དེ་ག་རེ་སླེབས་ཀྱི་ཡོད་ཟེར་ན། ཨ་ནི་ཉེ་བའི་ཆར་ལ་ཡར་ད་བོད་ནང་ལོག་གནས་ཚུལ་གོ་ཡ་མི་འདུག་ཨ་ཟེར་ཡ་བཟོ་འདྲའི་གནས་ཚུལ་དེ་དྲི་བ་མང་པོ་ཞིག་སླེབས་ཀྱི་ཡོད་རེད་ང་ཚོ་ག་བ་ཕྱིན་པ་ཡིན་ནའི་དེ་ཚོ་ལན་རྒྱབ་པའི་སྐབས་ལ་བོད་ནང་ལོག་ལ་ཆབ་སྲིད་ཀྱི་གོ་ཡུལ་མེད་པ། ཆབ་སྲིད་ཀྱི་ལས་འགུལ་སྤེལ་བ་ཡིན་ན་སོ་སོ་ཙམ་དུ་མ་ཡིན་པའི་གི་སོ་སོའི་གི་གཉེན་ཚན་ཉེ་འབྲེལ་ཚང་མ་ལོག་ལ་དཀའ་ངལ་འཕྲད་ཀྱི་ཡོད་པ་དེ་ཚོ་དེ་ཡང་ཨ་ནི་དེང་དུས་ཀྱི་བཅོས་མའི་གི་ཨ་ནི་འཕྲུལ་རིག་བེད་སྤྱོད་བཏང་པའི་ཐོག་ནས་རིགས་རྫས་ལ་རྟོག་ཞིབ་བྱེད་ཡ་རེད་མིག་རིལ་གྱི་བཤེར་པར་ལེན་ཡ་རེད་དེ་ཚོ་ཚང་མ་ལོག་བེད་སྤྱོད་ག་འདྲས་བཏང་བསྡད་ཀྱི་ཡོད་པ་དང་རིགས་རྫས་ཀྱི་ལ་ཡ་ཆ་བཞག་པ་འགྲོ་བཞིན་པ་ཡིན་ན། རིགས་རྫས་རྒྱུས་ལོན་གཅིག་བྱས་ཚར་བའི་རྗེས་ལ། མི་གཅིག་གིས་ཆབ་སྲིད་ལས་འགུལ་སྤེལ་བ་ཡིན་ན་དེ་གི་ཉེ་འབྲེལ་སུ་འགྲོ་གི་ཡོད་མེད་དེ་རིགས་རྫས་ཀྱི་བརྒྱུད་ནས་ཧ་གོ་ཐུབ་ཀྱི་ཡོད་པའི་སོང་ཙང། ཉེ་ས་དེ་གའི་དེ་ལ་ཡ་དོགས་གཞི་རིམ་པ་དང་པོ་དེ་བརྩི་བའི་ཐོག་ནས་འཛིན་བཟུང་བྱེད་ཡ་དང་དེ་ཚོ་ལ་ཨ་ནི་རྒྱ་ནག་གཞུང་གིས་བེད་སྤྱོད་བཏང་གི་ཡོད་པ་དེ་ཚོ་དབྱེ་འབྱེད་ནས་ཕྱིན་ནི་ད་ག་འདྲ་གཅིག་གཅིག་གཉིས་གཉིས་ཀྱི་ཐོག་ནས་ཨ་ནི་འགྲེལ་བཤད་ཞུ་དགོས་ཡ་དེ་གའི་དེ་ཆ་ཚང་ཅིག་ཞུ་བསྡད་ཀྱི་ཡོད་རེད་སྤྱི་འཐུས་ཁ་ཤས་ཅིག་ང་ཚོ་ས་གནས་ཁ་ཤས་ལ་བཅར་བའི་སྐབས་ལ་མཉམ་དུ་ཡོད་རེད་དེ་ཡིན་པའི་སོང་ཙང་ང་ཚོས་ག་རེ་ཞུ་གི་ཡོད་མེད་དེ་གའི་དེ་མཁྱེན་གི་ཡོད་རེད་བྱས་ནས་འདི་གཅིག་གི།
ཡང་སྲིད་སྐྱོང་མཆོག་གིས་རྒྱ་ནག་གཞུང་གིས་ཆོས་ཕྱོགས་ཀྱི་ཐོག་ནས་བོད་ནང་གི་དགོན་སྡེ་ཁག་གི་གྲྭ་བཙུན་སྔགས་གསུམ་གྱི་གྲངས་ཚད་ཉུང་དུ་འགྲོ་མུས་ཡིན་པ་བཤད་མི་དགོས་པའི་ཁར་དགོན་པ་གི་ལས་དོན་སྟངས་འཛིན་དགོན་སྡེ་ཁག་གི་བསླབ་གཞི་བསྒྱུར་བཅོས་དགོན་པ་ནང་སོ་ལྟ་བྱ་ཆེད་འཕྲུལ་རིག་གསར་འཛུགས་དང་གྲྭ་བཙུན་གྱི་འགྲོ་འོང་ལ་དཀའ་ངལ་འཕྲད་ཀྱི་ཡོད་པ་སོགས་ད་ལྟ་རྒྱ་ནག་གཞུང་གིས་བོད་ལ་གུ་ཡངས་པོ་གི་བསམ་བློ་མེད་པ་གསལ་པོ་ཡིན་པའི་གནས་སྟངས་རྒྱལ་སྤྱི་ལ་བཤད་བསྡད་ཀྱི་ཡོད་ཅེས་གསུངས་འདུག།
དེ་ནང་བཞིན་གྱི་ཆོས་ཕྱོགས་ཀྱི་ཐོག་ནས་དགོན་པའི་ནང་ལ་ཡང་གྲྭ་བཙུན་སྔགས་ཀུན་གྲངས་ཉུང་དུ་ཆུང་རུ་ཕྱིན་ཡོད་པ་ད་བཤད་མ་དགོས་ཐོག་ནས་ཨ་ནི་དགོན་པའི་གི་ལས་དོན་སྟངས་འཛིན་དགོན་པའི་གི་བསླབ་གཞིའི་གི་ཨ་ནི་སློབ་དེབ་དགོན་པའི་ནང་ལོགས་ལ་ཡང་སོ་ལྟ་བྱེད་ཡས་ཀྱི་འཕྲུལ་རིགས་ཨ་ནི་གྲྭ་བཙུན་གྱི་འགྲོ་འོང་གི་ཐོབ་ཐང་ལ་དཀའ་ངལ་ཡོད་པ་དང་སྤྲུལ་སྐུ་ཡང་སྲིད་སྐོར་དང་ཆ་ཚང་ཅིག་རྒྱལ་སྤྱིའི་ནང་ལོགས་ལ་ཡང་འཕྲོད་དགོས་པ་དེ་ག་དེ་ཞུ་བསྡད་ཀྱི་ཡོད་བོད་ནང་ལོགས་ལ་དཀའ་ངལ་འཕྲད་བསྡད་ཀྱི་ཡོད་པ་དང་ཨ་ནི་ལྷག་པར་དུ་ད་ལྟ་ཀོ་རི་ཀོ་རི་སྤྱི་འཐུས་ཁ་ཤས་ཀྱིས་ཉེ་ཆར་རང་ཨ་ནི་ཆོས་དོན་དང་འབྲེལ་བའི་ཐོག་ནས་སྲོལ་ཡིག། བཅའ་ཡིག་དེ་འདྲའི་མང་པོ་ཅིག་ལ་ཡང་འགྱུར་བ་བཏང་བསྡད་ཀྱི་ཡོད་རེད། ཕྱོགས་ཡོངས་ནས། ཆོས་དང་འབྲེལ་བ་ཡོད་ནས་རེད། སྐད་ཡིག་འབྲེལ་བ་ཡོད་ནས་རེད། མི་རིགས་ཀྱི་ངོ་བོ་གང་ཅི་གང་གི་ཐོག་ལ་འབྲེལ་བ་ཡོད་པ་ཡིན་ནས། དེ་སྔ་ཡོད་པའི་གི་ཁྲིམས་དང། ཨ་ནི། ད་ལྟ། དེ་སྔ་ཡོད་པའི་གི་ཁྲིམས་ལ་ཡང་བསྐྱར་བཅོས་བྱེད་ཀྱི་ཡོད་པ་ཡིན་ནས་འདྲ་འདུག་ད་ལྟ་ཁྲིམས་གསར་པ་བཟོ་གི་ཡོད་པ་ཡིན་ནས་འདྲ་འདུག་ད་ལྟའི་གི་རྒྱ་ནག་སྲིད་གཞུང་འདི་གི་འོག་ལ་ཡང། ཨ་ནི་གུ་ཡངས་བཏང་ཡས་གི་བསམ་བློ་དེ་རྩ་བ་ཉིད་ནས་མེད་པ་དང། རྒྱ་ནག་ཁྱོན་ཡོངས་དང་ལྷག་པར་དུ་བོད་ཀྱི་ས་ཁུལ་ནང་ལོགས་ལ་ཡང་དམ་དྲག་ཆེར་འགྲོ་གི་ཡོད་པ། ཤེས་ཡོན་གྱི་ཐོག་ལ་ཡིན་པ་ཡིན་ནས་འཛམ་བུ་གླིང་ལ་ཞུ་གི་ཡོད། བོད་པའི་སློབ་ཕྲུག་ཚོ་ལ་ཤེས་ཡོན་དགོས་གི་ཡོད་རེད། ཤེས་ཡོན་སློབ་གསོ་ལ་ང་ཚོ་དགག་པ་རྒྱག་གི་མེད། སྐད་གཉིས་སློབ་གསོ་ཡིན་ན་ཡོང་སྲིད་པ་རེད། ཡིན་པ་ཡིན་ནས་ཤེས་ཡོན་སློབ་གསོའི་གི་ནང་དོན་ཆ་ཚང་ཅིག་མི་རིགས་ཅིག་ཆ་ཚང་བོད་མི་རིགས་ཆ་ཚང་རྒྱ་མི་རིགས་ལ་བསྒྱུར་ཡས་དེ་ལ་དགག་པ་མཐའ་གཅིག་ཏུ་ཡོད་བྱས་ནས་དེ་ཚོ་ཡན་ཆད་ནས་ཞུ་བསྡད་གི་ཡོད་རེད་དེ་ཡིན་དུས་ཙམ་པ་ལ་ཡ་བོད་ནང་ལོགས་གི་གང་ལྟར་ཆབ་སྲིད་གི་གནས་སྟངས་རེད་ཆོས་ཕྱོགས་གི་ཐོབ་ཐང་གནས་སྟངས་སྤྱི་ཚོགས་གི་གནས་སྟངས་རེད་ཁོར་ཡུག་གི་གནས་བབ་གི་ཐོག་ནས་ཡིན་ནས་རེད་འཛམ་བུ་གླིང་ནང་ལོགས་ལ་ཡ། བྱ་བྱེད་དགོས་ཡ་དེ་ག་དེ། ཨ་ནི། འཛེམ་མེད་ཀྱི་ཐོག་ནས། ཞུས་བསྡད་པ། དེ་ག་དེ། འཛིན་སྐྱོང་གི་ངོས་ནས་འགན་འཁྱེར་ནས། བྱེད་ཀྱི་ཡོད་ད་ནང་བཞིན་བྱས་ནས་བོད་དམངས་སྤྱི་འཐུས་ལྷན་ཚོགས་ཀྱི་ངོས་ནས་ཡིན་པ་ཡིན་ནས། སྔར་སྲོལ་ཡོད་པ་ནང་བཞིན་བྱས་ནས་ས་གནས་ས་ཁུལ་གྱི་མི་མང་ལ་ཡང་སྐོར་བསྐྱོད་གནང་ཡ་རེད་ད་ནང་བཞིན་བྱས་ནས་ད་ལྟའི་གྲོས་ཚོགས་ཚོགས་པ་འདི་དུས་ཡུན་གྱི་སྔོན་ནས་ད་ག་རང་རེད་ད་ལྟ་གྲོས་ཚོགས་ཚོགས་པའི་རྗེས་ལ་ཡིན་པ་ཡིན་ནའི་རྒྱ་གར་མངའ་སྡེ་སོ་སོ་སོའི་ནང་ལོགས་ལ་ཡང་ཨ་ནི་མངའ་སྡེའི་སྤྱི་ཁྱབ་དང། རྫོང་དཔོན་དང་ཚང་མ་ལོ་མཇལ་འཕྲད་ཞུས་རྗེས་བོད་དོན་སྐོར་ལ་ཡང་འགྲེལ་བཤད་ཞུ་ཡས་ཀྱི་ལས་རིམ་དེ་ཚོ་སྤེལ་གནང་གི་ཡོད་རེད། བོད་ནང་གི་ཛ་དྲག་གནས་སྟངས་ལ་གཞུང་འབྲེལ་གདུང་སེམས་མཉམ་བསྐྱེད་ཀྱི་གྲོས་ཆོད་གྲོས་འཆར་ཆེད་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་རྗེ་བཙུན་བསྟན་འཛིན་དགེ་འདུན་ཡེ་ཤེས་འཕྲིན་ལས་དཔལ་བཟང་པོའམ་དགེ་འདུན་ཆོས་ཀྱི་ཉི་མ་མཆོག་དང་ཁོང་གི་ཡབ་ཡུམ།

ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ངོ་སྤྲོད་ཞུས་ཐེངས་དེ་དེ་རིང་གི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།